གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཉིས་པའི་ཚེས་གཉིས་རེས་གཟའ་སྤེན་པ་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་ཀྱི་ཡིན། གསན་པ་པོ་རྣམ་པ་ཚོ་དེ་རིང་གི་ལེ་ཚན་ཁག་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡོ་རོབ་ཧྥ་རན་སིར་བོད་དོན་དྲིལ་བསྒྲགས་དང་རྒྱབ་སྐྱོར་འཚོལ་སྒྲུབ་གཞུང་གི་གནད་ཡོད་མི་སྣ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་དབུ་ཁྲིད་ལ་མཇལ་འཕྲད་དེ་མིན་ས་གནས་བོད་མིར་གསུང་བཤད་སོགས་མཛད་འཆར་ཁག་སྐྱོང་བཞིན་ཡོད་པའི་གནས་ཚུལ་ཞིག་དང་བཅས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ནས་བཏང་འབྱོར་གནས་ཚུལ་ཞིག་གི་ནང་དུ། འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉེར་བརྒྱད་པ་གི་སྟེང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་ནན་ཡག་པོ་མ་གནང་ན་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་སྙིང་པོ་མེད་པར་གྱུར་ཡོད་འདུག་ཅེས་ཁོར་ཡུག་ཆེད་མཁས་པ་ཚོས་ངོས་འཛིན་གནང་གི་འདུག། མཐར་བོད་མི་དང་སྤྱི་ཚོགས་ཞེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས།

སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་ཀྱི་རྒྱལ་ཁབ་ཨོ་སི་ཁྲི་ཡ་གི་རྒྱལ་ས་ཝི་ཡ་ན་ཁག་གི་འཚམས་གཟིགས་གྲུབ་སྟེ་ཧྥ་རན་སི་རུ་ཕེབས་ནས་ཚེས་གཅིག་ནས་ཧྥ་རན་སི་གི་གསར་འགྱུར་སྙན་ཞུའི་ལས་ཁུངས་ཁག་ཅིག་གི་གསར་འགོད་པའི་བཅར་འདྲི་དང་ལེན་གནང་བ་དང་དེ་མིན་ས་གནས་སུ་ཚོགས་པ་ཁག་གི་སྐུ་ཚབ་དང་ལྷན་དུ་མཇལ་འཕྲད་གནང་ཡོད་པ་སྦྲུག་སེལ་སི་སྐུ་ཚབ་དོན་གཅོད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང། ཨ་ནི་ང་རང་ཚོ་ཧྥ་རན་སི་གི་གསར་འཕྲིན་ཁག་རེད་ཨ་ནི་རེ་ལྡིོ་རེད་ཏི་ཝི་རེད།

སྲིད་སྐྱོང་མཆོག་ཨོ་སི་ཁྲི་ཡ་ནས་ཧྥ་རན་སིར་ཕེབས་འབྱོར་མ་བྱུང་གོང་བརྒྱུད་ལམ་ཁག་གི་བཅར་འདྲི་དང་ལེན་གནང་བ་དང་དེ་བཞིན་བོད་སྐྱོབས་ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་ཚོགས་ཟུར་ཚོགས་མི་ཁག་ཅིག་དང་མཇལ་འཕྲད་གནང་ཞིང་བོད་མི་རྣམས་དང་མཇལ་མོལ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གི་གཞོན་སྐྱེས་ཚོགས་མི་དང་ཟུར་དུ་མཇལ་འཛོམས་གནང་སྟེ་བོད་མི་གཞོན་སྐྱེས་རྣམས་ཀྱིས་བོད་ཀྱི་ལོ་རྒྱུས་དང་བོད་ཀྱི་གནད་དོན་སྐོར་ཤེས་རྟོགས་ཐུབ་པ་བྱས་ཏེ་རྒྱལ་ཁབ་གཞན་གྱི་མི་དམངས་ལ་འགྲེལ་བརྗོད་བྱ་རྒྱུ་གལ་ཆེན་པོ་ཡིན་པ་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་གལ་ཆེན་པོ་ཡིན་པའི་སྐོར་གསུང་བཤད་གནང་ཡོད་པ་རེད། གཤམ་དུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨོ་སི་ཁྲི་ཡ་གི་རྒྱལ་ས་ཝི་ཡ་ནར་ཕེབས་པའི་སྐོར་འོ་བརྒྱུད་ཀྱིས་ཕྱོགས་བསྒྲིགས་ཞུས་པའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡོ་རོབ་ཀྱི་རྒྱལ་ཁབ་ཁག་ཅིག་གི་ནང་ང་གཞུང་འབྲེལ་འཚམས་གཟིགས་གནང་བཞིན་པ་ལྟར་སྲིད་སྐྱོང་མཆོག་གིས་ཕྱི་ཚེས་ཉི་ཤུ་རྩ་བཞི་གི་ཉིན་ཨོ་སི་ཁྲུའེ་ལི་ཡ་གི་རྒྱལ་ས་ཝི་ཡ་ན་གི་ནང་ང་གཞུང་འབྲེལ་འཚམས་གཟིགས་གནང་ཞིང་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་ཨོ་སི་ཁྲུའེ་ལི་ཡ་གི་རྒྱལ་ཡོངས་གསར་ཁང་གིས་གཙོས་པའི་གསར་འགྱུར་བརྒྱུད་ལམ་ཁག་གི་བཅར་འདྲི་དང་ལེན་གནང་བ་དེའི་ཉིན་གུང་རྒྱབ་སེབ་ཊི་བྷེཊ་ཞེས་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་དང་དེ་བཞིན་ཚོགས་མི་བཅས་དང་མཇལ་འཕྲད་གནང་བའི་རྗེས་བོད་རིགས་ཚོགས་པ་གི་རྒྱུན་ལས་རྣམ་པ་དང་ལྷན་འཛོམས་གནང་ཞིང་དང་བླངས་བོད་དོན་ཞུ་གཏུག་གི་ལས་འགན་ཚོགས་མི་དང་ཚོགས་གསར་བ་རྣམས་ལ་མཇལ་འཛོམས་གནང་བའི་རྗེས་ཕྱི་དྲོ་ས་གནས་གི་བོད་མི་མང་ཚོགས་ལ་གསུང་བཤད་གནང་བ་སོགས་མཛད་རིམ་བསྐྱངས་ཡོད་ཅིང་གོང་གི་གནས་ཚུལ་འདི་དང་འབྲེལ་ནས་སུད་སི་གི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ལས་བྱེད་བསྟན་འཛིན་ཆོས་དབྱངས་ལགས་སུ་སྲིད་སྐྱོང་མཆོག་གི་མཛད་རིམ་གྱི་སྐོར་ལ་ཁ་པར་གྱི་ལམ་བཀའ་འདྲི་བྱས་པར་ཁོང་མོ་གི་གསུང་ན། ཨ་ནི་སྐུ་ངོ་སྲིད་སྐྱོང་གིས་གཏམ་བཤད་གནང་དུས་སྐབས་སུ་གཙོ་བོ་དེ་ང་རང་ཚོའི་གི་ད་བོད་དོན་གི་རིག་གཞུང་དང་ཚང་མ་ཅིག་ཤེས་དགོས་རེད་དང་འདི་གང་ལ་གལ་ཆེན་པོ་ཡིན་པའི་གི་གནས་ཚུལ་ཁག་ཚང་མ་ཅིག་མ་གཏམ་བཤད་གནང་བྱས་དེ་མཉམ་དུ་དེ་ད་ང་ཚོའི་གི་བོད་དོན་གི་ཞུ་གཏུག་ལས་འགུལ་གི་ཕ་ཡ་ད་ང་རང་ཚོའི་གི་ཨོ་སི་ཀྲི་ཡ་གི་དེ་ནང་དེར་བོད་པ། གཞོན་སྐྱེས་རྣམ་པ་དང་མཐུན་ཚོགས་ཁག་དེ་རྣམས་ཀྱི་ཁོ་རང་ཚོས་ཀྱི་ལས་འགུལ་ག་རེ་ག་རེ་སྤེལ་ཡོད་མེད་དང་འདི་ཚོ་ཚང་མ་ཅིག་སྐུ་ངོ་སྲིད་སྐྱོང་ལ་སྤྱན་འབུལ་ཞུ་ཡག་བྱས་དེའི་ཐོག་ལ་ཡ་ཨ་ནི་དཔེ་མ་སྲིད་པའི་མཉེས་པོ་གནང་བྱས་ཨ་ནི་ཁོང་བོད་དོན་ཞུ་གཏུག་ལས་འགུལ་ཐོག་ལ་ད་མི་མང་གི་ད་སྒོ་ཕྲེང་གཉིས་གསུམ་པོ་ཞིག་ཡོད་རེད་ཁོ་རང་ཚོས་ཀྱི་ད་དེའི་ཐོག་ལ་ང་རང་ཚོ་བོད་མི་ན་གཞོན་དེ་ཚོ་གཞོན་སྐྱེས་དེ་ཚོ་ཚང་མ་ཡ།

ཨ་ནི་ཚང་མས་ཀྱི་ད་དཔེ་མ་སྲིད་པའི་དགའ་བོ་བྱེད་ཨ་ནི་ཚང་མས་ཀྱི་ད་ང་ཚོ་སྐུ་ངོ་སྲིད་སྐྱོང་ད་ཨོ་སི་ཀྲི་ཡ་ཐེངས་དང་པོ་སྲིད་སྐྱོང་ཆགས་ནས་ཕེབས་བྱས་ཐེངས་དང་པོ་ཡིན་ཙང་ཟེར་བ་ང་རང་ཚོའི་ཁྱབ་ཁོངས་ཀྱི་ས་གནས་ཁྱབ་ཁོངས་ཨོ་སི་ཀྲི་ལ་ཕེབས་ཏེ་ད་འོང་སྡོད་པའི་སྐབས་སུ་ད་ཚང་མས་ཀྱི་དགའ་བོ་བྱེད་ཨ་ནི་ཚང་མས་ཀྱི་ད་སྣེ་ལེན་མ་བཟོ་ན་དཔེ་མ་སྲིད་པའི་ཡག་པོ་བྱེད་ཚགས་ཚུད་པོ་རེ་རེ་བྱུང་སོང་བསམ་བསམ་འདྲ་བོ་བྱུང་སོང།
ཐེངས་འདིའི་སྲིད་སྐྱོང་མཆོག་ཨོ་སི་ཀྲི་ལི་ཡ་གི་གཞུང་འབྲེལ་ཕྱོགས་བསྐྱོད་ལ་དེ་བཞིན་ས་གནས་ཀྱི་བོད་རིགས་མཐུན་ཚོགས་ཀྱིས་གོ་སྒྲིག་བྱས་པ་ཞིག་ཡིན་འདུག་ལ་སྲིད་སྐྱོང་མཆོག་གིས་བོད་མི་མང་ཚོགས་ལ་གསུང་བཤད་གནང་བའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་སུ་དྲན་པ་དང་བཀའ་དྲིན་བསམ་ཤེས་གནང་ཐུབ་པའི་ཐོག་ནས ྋགོང་ས་མཆོག་གི་བཀའ་དགོངས་ཚུལ་བཞིན་བསྒྲུབ་དགོས་པ་བཀའ་ཤག་གིས ྋགོང་ས་མཆོག་གི་བཀའ་དགོངས་བཞིན་ཕྱག་ལས་གནང་བཞིན་ཡོད་པའི་སྐོར་དེ་བཞིན་བོད་ནང་གི་ཛ་དྲག་གི་གནས་སྟངས་བོད་ཀྱི་རྒྱལ་རབས་ལོ་རྒྱུས་ཀྱི་སྙིང་བསྡུས་ཤིག་ངོ་སྤྲོད་གནང་སྟེ་བོད་མི་ན་གཞོན་རྣམས་ཀྱིས་བོད་ཀྱི་ལོ་རྒྱུས་དང་བོད་ཀྱི་རིག་གནས་བོད་ཀྱི་གནད་དོན་གྱི་སྐོར་ཤེས་རྟོགས་ཐུབ་པ་བྱས་ཏེ་རྒྱལ་ཁབ་གཞན་གྱི་མི་དམངས་ལ་འགྲེལ་བརྗོད་བྱ་རྒྱུ་གལ་ཆེན་པོ་ཡིན་པ། བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་གལ་ཆེན་པོ་ཡིན་པ། དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་སྒྲོམ་གཞི་ངོ་སྤྲོད་གནང་བ་དང་ཆབས་ཅིག་བོད་དོན་ཞུ་གཏུག་གི་ལས་འགུལ་གྱི་ནང་ང་བོད་མི་གཞོན་སྐྱེས་རྣམས་མཉམ་ཞུགས་གནང་རྒྱུ་གལ་ཆེན་པོ་ཡིན་པ་དང་གཞན་ཡང་བོད་མི་མི་འབོར་སོགས་ཀྱི་ཐད་ནས་གཏམ་བཤད་གནང་ཡོད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག Australia ནས་ཕ་རི་སི་ལ་ཕེབས་པའི་རྗེས་ལ་ས་གནས་ཀྱི་རླུང་འཕྲིན་དང་བརྙན་འཕྲིན་གྱི་བཅར་འདྲི་དང་ལེན་གནང་ཡོད་པ་མ་ཟད་ས་གནས་ཀྱི་སྤྱི་ཚོགས་ཁག་གི་མི་སྣ་དང་ཡང་མཇལ་འཕྲད་གནང་ཡོད་སྐད།
བཟང་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་སྟག་ལྷ་རྒྱལ་ཡིན་ཞུ་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱི། བོད་མི་མང་སྤྱི་འཐུས་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་གིས India Foundation ཞེས་པའི་རྒྱ་གར་གྱི་ཉམས་ཞིབ་བསྟི་གནས་ཁང་དུ་བཙན་བྱོལ་ནང་གི་དམངས་གཙོའི་འཕེལ་རིམ་སྐོར་གསུང་བཤད་གནང་ཡོད་ཀི། དེ་ཡང་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུའི་རེས་གཟའ་ཕུར་བའི་ཉིན་རྒྱ་གར་གྱི་རྒྱལ་ས་དེ་ལི་ན་ཡོད་པའི་རྒྱ་གར་ཉམས་ཞིབ་བསྟི་གནས་ཁང India Foundation ཞེས་པས་གོ་སྒྲིག་བྱས་པའི་བོད་དོན་གསུང་བཤད་ཀྱི་ལས་རིམ་ཞིག་གི་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བཙན་བྱོལ་ནང་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་བཙན་བྱོལ་བོད་མིའི་འོས་བསྡུ་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་དང་ཁོང་གིས་གསུང་བཤད་གནང་སྐབས་བོད་མཐོ་སྒང་ནི་འཛམ་གླིང་ནང་ཇི་ཙམ་གལ་ཆེན་པོ་ཡིན་པ་དང་བོད་རང་བཙན་གྱི་ལོ་རྒྱུས་བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ཕྱུག་པོ་རྣམས་ངོ་སྤྲོད་གནང་ཡོད་པ་རེད། ད་དུང་ཁོང་གིས་བཙན་བྱོལ་བོད་མི་མང་ལ་འདས་པའི་ལོ་ངོ་དྲུག་ཅུ་ལྷག་གི་རིང་རྒྱ་གར་གཞུང་གིས་མཐུན་འགྱུར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག་ཏུ་བོད་དང་རྒྱ་གར་གཉིས་བར་ལ་ལོ་རྒྱུས་དང་རིག་གཞུང་ཆོས་ལུགས་ཀྱི་འབྲེལ་བ་དམ་ཟབ་ཡོད་པའི་སྐོར་དང། དེ་བཞིན་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་དང་རྒྱ་གར་ནི་འཛམ་གླིང་ནང་ནས་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཡིན་པར་བསྔགས་བརྗོད་གནང་བ་མ་ཟད་ཆིག་སྒྲིལ་གྱི་མཚོན་རྟགས་ཡིན་པ་དང་དེ་སྔ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་རྒྱ་གར་ནང་ཆིབས་བསྒྱུར་མཛད་སྐབས་རྒྱ་གར་གྲོས་ཚོགས་སུ་ཞབས་སོར་འཁོད་པ་དང་དེ་བཞིན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་རྒྱ་ནག་ལ་ཕེབས་ནས་རྒྱ་ནག་དམར་ཤོག་ལམ་ལུགས་ཀྱི་འགྲོ་སྟངས་ཕྱི་ནང་མཛད་པ་བཅས་ཀྱི་ཐོག་ནས་དམངས་གཙོའི་ལམ་སྲོལ་སྩལ་ལུགས་སོགས་ཀྱི་སྐོར་དང། བཙན་བྱོལ་ནང་དུ་དམངས་གཙོའི་ལམ་སྲོལ་གསར་འཛུགས་མཛད་པ་དེ་ནི་ཁྲིམས་ཞིབ་དང་གྲོས་ཚོགས་འཛིན་སྐྱོང་བཅས་ལྡན་པའི་དམངས་གཙོའི་ཀ་བ་གསུམ་ལྡན་གྱི་དམངས་གཙོ་ཆ་ཚང་ཐོག་ལ་བསྐྱོད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཕྱི་འབྲེལ་ལས་ཁུངས་ཀྱིས་བསྐོང་བའི་རྒྱལ་སྤྱིའི་ཆོས་དད་རང་དབང་དར་རྒྱས་གཏོང་ཕྱོགས་དང་འབྲེལ་བའི་ལྷན་ཚོགས་སྐབས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཚོགས་ཟུར་དུ་ཚོགས་འདུ་ཞིག་བསྐོངས་ནས་ལྷོ་ཤར་ཨེ་ཤི་ཡ་ས་ཁུལ་ཞི་བདེ་ཡོང་ཐབས་ལ་སྤྱི་ནོར་གོང་ས་མཆོག་གི་ལམ་སྟོན་གལ་འགངས་ཆེན་པོ་ཡིན་པ་ནན་བརྗོད་གནང་ཡོད་པ་རེད། དེ་ཡང་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་ཡོ་རོབ་སི་པེན་ནས་བཏང་འབྱོར་གནས་ཚུལ་ནང་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཕྱི་འབྲེལ་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱལ་ས་པྲ་གྷ་རུ་སྐོང་ཚོགས་གནང་བའི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཆོས་དད་རང་དབང་དར་རྒྱས་སྐོར་གྱི་ལྷན་ཚོགས་དེ་དང་བསྟུན་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འགན་རྐང་བཞེས་ཏེ་ཚོགས་ཟུར་དུ་ཚོགས་འདུ་ཞིག་བསྐོངས་ནས་ལྷོ་ཤར་ཨེ་ཤི་ཡ་ཁུལ་དུ་ཞི་བདེ་ཡོང་ཐབས་སུ་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་ལམ་སྟོན་གལ་འགངས་ཆེན་པོ་ཡིན་པའི་སྐོར་བགྲོ་གླེང་གནང་ཡོད་པ་ལྟར་ཟུར་ཚོགས་དེའི་གོ་སྒྲིག་གནང་མཁན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡོ་རོབ་འགན་འཛིན་བཀྲས་མཐོང་དབང་པོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་དེའི་སྐོར་འགྲེལ་བརྗོད་གནང་དོན་ལ། ཚོགས་འདུ་རྩ་བའི་ཆོས་དད་རང་མོས་སྐོར་ལ་ཡིན་པས་ན་ང་ཚོས་དེ་གོ་སྐབས་བཟོས་ནས་རྒྱལ་བ་རིན་པོ་ཆེའི་དགོངས་པ་དེ་མ་འདུག་ཅེས་མི་ཚོ་ལ་ངོ་སྤྲོད་ཞུ་ཡག་གི་གོ་སྐབས་དེ་ལེན་པས། ཚོགས་འདུ་དེའི་སྐབས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་ཀྱིས་དེང་སྐབས་འཛམ་གླིང་གང་སར་དམག་འཁྲུག་དང་འགལ་ཟླ་མང་པོ་བྱུང་དང་འབྱུང་བཞིན་པའི་གནས་སྟངས་ལ་གཞིགས་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་སྤྱི་ནོར ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གནང་བའི་ཞི་བའི་དོན་ཚན་ལྔ་གི་དགོངས་དོན་དེ་ཡང་བསྐྱར་གླེང་དགོས་པའི་དགོས་པ་དང་རྒྱུ་མཚན་ཆེན་པོ་ཡོད་པ་མཐོང་ནས་ཞི་བའི་དོན་ཚན་ལྔ་ཡི་ནང་དོན་ཚོགས་ཞུགས་པ་ཚོར་འགྲེལ་བཤད་གནང་ཡོད་པ་རེད། ཨུ་རུ་སུ་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་སོགས་མཉམ་ཞུགས་གནང་ཡོད་པ་ལྟར་ཏེ་ལོ་རིན་པོ་ཆེ་ལགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་ཅིག་ཡིན་པའི་ཆ་ནས་རྒྱལ་སྤྱིའི་ཆོས་ལུགས་ཚོགས་འདུ་འདི་ལྟ་བུ་ཞིག་ལ་མཉམ་ཞུགས་ཐུབ་པ་དེ་དགའ་པོ་བྱུང་ཞེས་འདི་ག་རླུང་འཕྲིན་ཁང་ལ་གསུངས་རྒྱུར།
དེ་ནང་ལ་ཡང་རྒྱལ་ཁབ་མང་པོ་ཅིག་འདུག་མཉམ་ཞུགས་གནང་བ་མ་ཟད་པའི་ད་དེ་རིང་ངའི་དེ་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་སྐུ་ཚབ་དོན་གཅོད་ཅིག་ངོ་བོ་ཡིན་པའི་ཐོག་ནས་འདུག་གཏམ་བཤད་བྱེད་ཡས་ཀྱི་འདུག་གོ་སྐབས་གནང་བྱུང། ད་རེས་ཡོ་རོབ་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་སར་བསྐོང་བའི་ཆོས་ལུགས་རང་དབང་དར་རྒྱས་སྐོར་གྱི་ལྷན་ཚོགས་དེའི་སྟེང་ཨ་རིའི་ཕྱི་འབྲེལ་ལྷན་ཁང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛི་ཡ་ལགས་དང་ཡོ་རོབ་ནེ་དར་ལན་ཌིའི་སྐུ་ཚབ་ལྕམ་ཀྲེ་ཤེར། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་བུ་ཆུང་ཚེ་རིང་སོགས་མཉམ་ཞུགས་གནང་ཡོད་པ་རེད་ལ། གསན་པ་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། འཛམ་གླིང་གནམ་གཤིས་འགྱུར་ལྡོག་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱུད་པའི་སྟེང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་སྣང་ཡག་པོ་མ་གནང་ན་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་སྙིང་པོ་མེད་པ་གྱུར་ཡོད་ཅེས་ཁོར་ཡུག་ཆེད་མཁས་པ་ཚོས་ངོས་འཛིན་གནང་བའི་སྐོར་འདི་གའི་གསར་འགོད་པ་བློ་སྦེ་ཡིས་གཞིས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
ཨ་རབ་ཚོ་ཕྱོགས་མཉམ་འབྲེལ་རྒྱལ་ཁབ་ཀྱི་གྲོང་ཁྱེར་དུ་སྦེ་གི་ནང་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལས་འགུལ་དང་འབྲེལ་བ་གི་ལྷན་ཚོགས་ཐེངས་ཉེར་བརྒྱད་པ་དངོས་གཞི་དེ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་གཅིག་ནས་གཉིས་ཀྱི་བར་གནང་སྟེ་ས་ཡི་གོ་ལ་གི་གནམ་གཤིས་ཚ་ཚད་སྔ་མ་ལས་གྲངས་ཚད་གཉིས་འཕར་བ་རང་འཇགས་བསྡད་ན་ཧ་ཅང་ཉེན་ཁ་ཆེ་བར་བརྟེན་ཚ་ཚད་གྲངས་གཅིག་དང་ཕྱེད་ཀ་ལ་མར་འབབ་ཐབས་དང། ལྷག་པར་སྤྱི་ལོ་ཉིས་སྟོང་སུམ་བཅུ་གི་བར་ཡར་ཐོན་རྒྱལ་ཁབ་ཁག་གིས་ནག་རྫས་འབར་རླངས་ཉུང་འཕྲི་བྱེད་དགོས་པར་གོ་བསྡུར་གནང་བཞིན་པ་གི་ཐོག་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གནས་སྟངས་ལ་ཉམས་ཆག་བཏང་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ཀྱང་ཚ་དྲོད་ཤུགས་ཆེ་འཕར་བཞིན་པ་གི་གནས་སྟངས་སོགས་གླེང་སློང་བྱེད་འཆར་མེད་པར་བརྟེན། རྒྱ་གར་གི་ཁོར་ཡུག་ཉམས་ཞིབ་པ་མིར་ཛཱ་ཛུལ་ཧྥི་ཁུར་རཱ་ཧ་མན་ལགས་ནས། ཧི་མ་ལ་ཡི་རི་རྒྱུད་ཀྱི་རྒྱལ་ཁབ་རྣམས་དང། ལྷོ་ཤར་ཨེ་ཤ་ཡ་གི་ཡུལ་གྲུ་མང་པོས་བོད་ཀྱི་གནམ་གཤིས་འགྱུར་ལྡོག་དང་ཐད་ཀར་འབྲེལ་བ་གྲུབ་ཡོད་པས། བོད་ཀྱི་གནམ་གཤིས་འགྱུར་ལྡོག་ནི་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདི་གི་གཙོ་གནད་ཆགས་ཀྱི་ཡོད་པ་དང། གལ་ཏེ་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གནད་དོན་གྱི་ཐོག་ཚོགས་ཆེན་འདིར་དོ་ཁུར་མ་གནང་ན། གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདི་སྙིང་པོ་མེད་པ་ཆགས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། I think the COP meetings are definitely not meaningful if Tibet's issues are not taken into account. བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་རྒྱ་གར་གྱིས་ཚོགས་ཆེན་འདིར་ཏན་ཏན་གླེང་སློང་གནང་དགོས་ངེས་ཟིག་ཡིན་པ་དང། རྒྱ་གར་ཙམ་མ་ཟད་ཧི་མ་ལ་ཡི་རི་རྒྱུད་ཀྱི་རྒྱལ་ཁབ་ཚང་མ་མཉམ་རུབ་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་གནོན་ཤུགས་སྤྲད་དེ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་དོ་སྣང་གནང་བཅུག་དགོས་པ་མ་གཏོགས། ཧི་མ་ལ་ཡི་རི་རྒྱུད་ཀྱི་ཁོར་ཡུག་གནས་སྟངས་ཧ་ཅང་ཚོར་སྣང་སྐྱེན་པོ་དང་ཉེན་ཚབས་རང་བཞིན་གྱི་ངང་གནས་ཡོད་པ་གི་ཁར། ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་ཙམ་མ་ཟད་ལྷོ་ཤར་ཨེ་ཤ་གི་ཡུལ་གྲུ་ཁག་ཀྱང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་ཐུགས་འཚབ་ཆེན་པོར་གྱུར་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ཨོ་སི་ཁྲེ་ལི་ཡ་གི་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་མཱེ་ཁལ་བྷ་ཁི་ལེ་ལགས་ནས་ཀྱང། གནམ་གཤིས་ཚོགས་ཆེན་འདིར་རྒྱ་ནག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་དང་འཁྱགས་རོམ་བཞུ་བཞིན་པ་གི་སྐོར་གླེང་རྩིས་མེད་པ་དང། སྤྱིར་བཏང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་ཚོགས་ཆེན་དུ་གླེང་ཐུབ་པ་ཟིག་ཡིན་ནའང། གླེང་སློང་གནང་རྒྱུ་ཡིན་པ་གི་གོ་ཐོས་ཅི་ཡང་མ་བྱུང་བ་དང།

འདི་ལོ་ཡང་ཚོགས་ཆེན་གྱི་སྟེང་རྒྱལ་ཁབ་བརྒྱ་དང་དགུ་བཅུ་ལྷག་གི་མགོ་ཁྲིད་དང་ཚོགས་ཞུགས་པ་བདུན་ཁྲི་ལྷག་མཉམ་ཞུགས་ཀྱིས་གནས་ཚུལ་ཞིབ་རྒྱས་ཕྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་བར་གོ་བསྡུར་གནང་གི་ཡོད་པ་རེད། གཞིས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་པ་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་ཞུས་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱིས།

དེའི་ནང་ནས་མི་སུམ་བརྒྱ་ལྷག་མངའ་སྡེའི་འཕྲོད་བསྟེན་སྨན་ཁང་གི་མཐུན་འགྱུར་འོག་སྨན་བཅོས་གནང་མུས་སུ་ཡིན་ལ། ཡིན་ན་ཡང་ས་གནས་བོད་མིའི་འཕྲོད་བསྟེན་སྨན་ཁང་གི་ཐོ་གཞུང་ནང་བོད་མི་གཉན་དུག་རེག་དུག་གི་ནད་གཞི་ཕོག་མཁན་གཅིག་ཀྱང་མེད་པ་སྨན་ཞབས་པ་བདེ་ཆེན་མཚོ་མོ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་གི་ད་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོའི་བརྗོད་གཞི་ནི་སྤྱི་ཚོགས་ངོས་ནས་སྣེ་ཁྲིད་བྱ་རྒྱུའམ་རྒྱལ་སྤྱིའི་འཕྲོད་བསྟེན་དང་གཉན་ནད་རེག་དུག་གི་ཚུར་སྣང་ཐོག་མང་ཚོགས་ཀྱི་ཤུགས་རྐྱེན་ཞེས་པ་དེ་ཡིན་ཞིང་འབྲས་ལྗོངས་འཕྲོད་བསྟེན་སྨན་ཁང་གི་ད་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོ་དེ་བཞིན་འདས་པའི་གཟའ་འཁོར་གཅིག་གི་གོང་ནས་ས་གནས་མང་ཚོགས་དང་ཕྱོགས་མཐའ་ཁག་ནས་སྤྲོ་འཆམ་དུ་ཕེབས་པ་རྣམས་ལ་གཉན་ནད་རེག་དུག་ནད་གཞི་ངོ་སྤྲོད་དང་སྔོན་འགོག་གནང་ཐབས་སོགས་ཀྱི་ཐད་གོ་རྟོགས་དང་རིན་མེད་ཐོག་ནད་གཞི་བརྟག་དཔྱད་དང་སློབ་སྟོན་སོགས་གནང་ཡོད་པ་རེད་ལ་གཞི་རྩའི་གཉན་ནད་རེག་དུག་གམ་ཨེ་ཙི་ནད་གཞི་དེ་ཉིད་ཐོག་མར་བྱུང་བ་ནས་བཟུང་ད་བར་དུ་འཛམ་གླིང་ཁྱོན་ཡོངས་སུ་མི་ས་ཡ་བརྒྱད་ཅུ་གྱ་ལྔ་ལྷག་ལ་ནད་གཞི་དེ་བྱུང་ཡོད་པ་དང་ནད་གཞི་དེས་རྐྱེན་པས་མི་ས་ཡ་བཞི་བཅུ་ལྷག་རྐྱེན་འདས་སུ་གྱུར་ཡོད་པ་མ་ཟད་ད་ལྟའི་ཆར་འཛམ་གླིང་ཁྱོན་ཡོངས་སུ་ནད་པ་ས་ཡ་སུམ་ཅུ་སོ་དགུ་ལྷག་ཡོད་པ་རེད། ལྷོ་རྒྱ་ནག་ཞོགས་པའི་ཚགས་པར་གྱི་གསར་འགོད་པ་ཞིག་གནས་ཚུལ་འཚོལ་སྒྲུབ་ཆེད་པེ་ཅིན་ལ་སོང་རྗེས་འབྲེལ་བ་ཆད་ཡོད་པ་དང་ཚགས་པར་ཁང་གིས་གསར་འགོད་པ་ཁོང་མོ་ད་ལྟ་པེ་ཅིན་ན་གུང་སེང་ལངས་ནས་བསྡད་ཡོད་ཚུལ་འགྲེལ་བརྗོད་གནང་ཡོད། ཉི་ཧོང་གི་ཁྱོ་ཏོ་གསར་ལས་ཁང་གིས་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན། ཧོང་ཀོང་གི་ལྷོ་རྒྱ་ནག་ཞོགས་པའི་ཚགས་པར་གྱི་རྒྱ་ནག་གི་རྒྱལ་སྲུང་དང་ཕྱི་འབྲེལ་ལས་དོན་སྐོར་གྱི་གནས་ཚུལ་འཚོལ་སྒྲུབ་གསར་འགོད་པ་ཁྲེན་མིན་ལི་ད་ལོའི་ཟླ་བཅུ་བའི་མཇུག་ཏུ་རྒྱ་ནག་པེ་ཅིན་དུ་བསྐོངས་བའི་ཞང་ཧྲན་གླེང་སྟེགས་ཞེས་པའི་ཚོགས་འདུར་གནས་ཚུལ་འཚོལ་སྒྲུབ་ཆེད་ཕེབས་རྗེས་འབྲེལ་བ་ཆད་ཡོད་པ་དང་ཉིན་གསུམ་རིང་གི་རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་ཞེས་པའི་ཚོགས་འདུ་དེ་ཟླ་བཅུ་བའི་ཚེས་སོ་གཅིག་ཉིན་མཇུག་བསྒྲིལ་ཡོད་པ་རེད། ཁྲེན་མིན་ལི་ཡིས་སྤེལ་བའི་ཉེ་ཆར་གྱི་གནས་ཚུལ་ཞིག་ནི། ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་རྒྱ་ནག་གཞུང་གིས་ཨི་ཟི་རལ་དང་ཧ་མ་སི་དམག་འཁྲུག་ཐད་ཀྱི་ལངས་ཕྱོགས་སྐོར་གྱི་གནས་ཚུལ་དེ་ཡིན་པ་རེད། ལྷོ་རྒྱ་ནག་ཞོགས་པའི་ཚགས་པར་ནི་ཧོང་ཀོང་གི་དབྱིན་ཡིག་གི་ཚགས་པར་ཆེ་ཤོས་དེ་ཡིན། ཁྲེན་མིན་ལི་ཡི་གྲོགས་པོ་ཡིས་ཉི་ཧོང་གི་ཁྱོ་ཏོ་གསར་ལས་ཁང་ལ་ཁྲེན་མིན་ལིས་རྒྱ་ནག་གཞུང་གི་བཀག་ཉར་ཞིབ་བཤེར་འོག་ཡོད་པའི་སེམས་ཁྲལ་ཡོད་ཅེས་འགྲེལ་བཤད་གནང་ཡོད་གི། ཁྲེན་མིན་ལི་ཡིས་ལྷོ་རྒྱ་ནག་ཞོགས་པའི་ཚགས་པར་ལ་ལོ་ཉི་ཤུའི་རིང་གསར་འགོད་པའི་ཕྱག་ལས་གནང་ཡོད་པ་དང་དེ་སྔ་ཧོང་ཀོང་གི་ཀུ་ཤུ་ཉིན་རེའི་ཚགས་པར་གྱི་གསར་འགོད་པ་བྱས་མྱོང་འདུག་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གཞུང་གིས་དམངས་གཙོར་རྒྱབ་སྐྱོར་བྱེད་པའི་ཀུ་ཤུ་ཉིན་རེའི་ཚགས་པར་ཁང་གི་སྒོ་བརྒྱབ་པ་མ་ཟད་ཚགས་པར་ཁང་དེ་འཛུགས་མཁན་ལི་ཀྲི་མིན་འཛིན་བཟུང་བཙོན་འཇུག་བྱས་པ་རེད་རྒྱ་ནག་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་པས་དེའི་སྐོར་ཤེས་རྟོགས་མེད་ལུགས་གསར་འགོད་པའི་དྲི་བར་ལན་བཏབ་ཡོད་པ་དང་གསར་འགོད་པ་སྲུང་སྐྱོབ་ལྷན་ཁང་གིས་རྒྱ་ནག་ནི་འཛམ་གླིང་གི་གསར་འགོད་པ་བཙོན་ན་བཅུག་པ་མང་ཤོས་ཀྱི་རྒྱལ་ཁབ་ཀྱི་གྲས་ཡིན་ཞིང་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཉུང་མཐའ་ཡང་གསར་འགོད་པ་བཞི་བཅུ་ཞེ་གསུམ་རྒྱ་ནག་གིས་བཙོན་འཇུག་བྱས་ཡོད་པ་རེད། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདིའི་ནང་དུ

ཉེ་སྔོན་ནི་སྦི་སྦི་སི་ཡི་གསར་ལས་ཁང་གིས་ཉིས་སྟོང་ཉེར་གསུམ་ལོའི་འཛམ་གླིང་སྟེང་ཤུགས་རྐྱེན་ཆེ་བའི་བུད་མེད་བརྒྱ་གི་མིང་ཐོ་བཏོན་ཡོད་པ་དང་དེ་དག་ནི་གནམ་གཤིས་འགྱུར་ལྡོག་ཐད་གདོང་ལེན་མཁན་དང་རིག་གཞུང་དང་ཤེས་ཡོན། རོལ་རྩེད་དང་ལུས་རྩལ། ཆབ་སྲིད་ལས་རིགས་ཀྱི་སྤྱི་ཚོགས་བྱ་འགུལ། ཚན་རིག། བདེ་ཐང་དང་ཚན་རྩལ་བཅས་ཀྱི་ལས་དོན་ཐོག་ཕུལ་དུ་བྱུང་བའི་བྱས་རྗེས་བཞག་ཡོད་མཁན་བུད་མེད་རྣམས་འཛམ་གླིང་ཡུལ་གྲུ་འདྲ་མིན་ནས་གདམ་གསེས་བྱས་པ་ཞིག་རེད། བུད་མེད་འདི་དག་གི་ཁོངས་སུ་འཛམ་གླིང་སྟེང་སྐད་གྲགས་ཆེ་བའི་བུད་མེད་མི་ཉུང་བ་ཞིག་ཡོད་པ་དང་དཔེར་ན་ཨ་རིའི་སྲིད་འཛིན་ཟུར་པ Barack Obama ལགས་ཀྱི་སྐུ་ཟླ Michelle Obama ལགས་དང་དེ་བཞིན་འཛམ་གླིང་སྟེང་བུད་མེད་དང་བུ་མོ་ཚོ་གཙོ་བོར་གྱུར་བའི་སྦྱིན་གཏོང་རོགས་སྐྱོབ་ཀྱི་བྱ་གཞག་ལ་དོན་གཉེར་གནང་མཁན Melinda Gates།

འཛམ་གླིང་རྒྱལ་ཁབ་སོ་སོའི་མགོ་ཁྲིད་ཚོས་གནད་དོན་འདི་ལས་དོན་གཙོ་བོའི་གྲས་སུ་བརྩིས་ནས་འགན་ཁུར་དང་ལེན་བྱས་པ་ཡིན་ན་ལོ་ངོ་སུམ་བརྒྱ་འགོར་མི་དགོས་པར་མི་རབས་གཅིག་གི་རིང་ལ་གཏན་འགོག་བྱེད་ཐུབ་ངེས་ཡིན་ཞེས་གསུངས་ཡོད་པ་རེད། Three hundred years is is not a tolerable time frame. This is an urgent issue. The health of women and girls.
ཡང་སྦི་སྦི་སི་གསར་ལས་ཁང་གིས་ལོ་འདིའི་འཛམ་གླིང་སྟེང་མི་སེམས་ལ

བོད་ནང་དང་ཧི་མ་ལ་ཡའི་རི་རྒྱུད་བཅས་ནས་ང་ཚོའི་རྩར་སླེབས་པའི་བུ་མོ་ན་གཞོན་དེ་དག་ལ་ནང་ཆོས་སློབ་གཉེར་དང་ཉམས་ལེན་བྱེད་པའི་གོ་སྐབས་སྤྲད་ནས་ཁོ་ཚོས་རང་ཉིད་ཁོ་ན་ཙམ་མིན་པར་མི་གཞན་ལའང་ཕན་ཐོགས་སྒྲུབ་ཐུབ་རྒྱུའི་ཆེད་དང། ཁོ་ཚོར་རང་གིས་རང་ལ་ཡིད་ཆེས་དང་བརྩི་མཐོང་བྱ་རྒྱུ་སོགས་བློ་རྒྱ་བསྐྱེད་རྒྱུར་གོ་རྟོགས་སྤེལ་ནས་མ་འོངས་པར་བཙུན་མ་ཚོས་ཀྱང་ནང་ཆོས་ཀྱི་ཕྱོགས་ནས

བོད་ནང་དུ་དགོན་པ་རྣམས་ལ་གཏོར་བཤིག་ཐེབས་པའི་རྐྱེན་གྱིས་བཙན་བྱོལ་ཁྲོད་དགོན་སྡེ་ཁག་བསྐྱར་བཞེངས་གནང་རྒྱུ་བརྩོན་གཉེར་གནང་ཡོད་པ་རེད། ཡིན་ནའང་ལོ་ངོ་མང་པོར་བུད་མེད་ཚོར་ནང་ཆོས་སློབ་གཉེར་གནང་ཡས་ཀྱི་མཐུན་རྐྱེན་གོ་སྐབས་ཐོབ་མེད་པར་བོད་པའི་ཨ་ནེ་ཚོས་དགོན་པར་འགྲོ་ས་མེད་པར་མི་ཚེ་རྫོགས་ཏེ་འདས་གྲོངས་ཕྱིན་ཡོད་པ་སོགས་གང་ལྟར་ཨ་ནེ་ཚོར་ནང་ཆོས་སློབ་གཉེར་གནང་ཡའི་དགོན་པ་བཞེངས་སྐྲུན་བྱ་རྒྱུར་དུས་ཡུན་རིང་བོ་འགོར་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། རྗེ་བཙུན་མ་བསྟན་འཛིན་དཔལ་མོ་ལགས་ཀྱིས་བཞེངས་སྐྲུན་གནང་བའི་བཙུན་དགོན་དོན་བརྒྱུད་དགའ་ཚལ་གླིང་ལེགས་འགྲུབ་ཟིན་པར་ཉིས་སྟོང་བཅུ་གསུམ་ལོའི་ཕྱི་ཟླ་བཞི་བའི་ཚེས་བཅུ་དགུ་ཉིན་རབ་གནས་དང་དགའ་སྟོན་རྟེན་འབྲེལ་གྱི་མཛད་སྒོ་ཚོགས་ཡོད་ཅིང་ད་ལྟ་དགོན་པ་དེར་བཙུན་མ་བརྒྱ་ར་ཉི་ཤུ་ལྷག་ཡོད་འདུག་རྗེ་བཙུན་མ་བསྟན་འཛིན་དཔལ་མོ་ལགས་ཀྱིས་བཙུན་དགོན་དོན་བརྒྱུད་དགའ་ཚལ་གླིང་ནི་འབྲུག་པ་བཀའ་བརྒྱུད་ཀྱི་གཞུང་ཆེན་ཁག་ལ་སློབ་གཉེར་གནང་བའི་བཙུན་དགོན་གཅིག་པུ་དེ་ཡིན་སྐོར་གསུངས་ཡོད་པ་རེད། དོན་བརྒྱུད་དགའ་ཚལ་གླིང belongs to the འབྲུག་པ་བཀའ་བརྒྱུད lineage which was started in the twelfth century by ཁོང་གིས་མུ་མཐུད་བཙུན་དགོན་དོན་བརྒྱུད་དགའ་ཚལ་གླིང་ནི་འབྲུག་པ་བཀའ་བརྒྱུད་ཀྱི་གྲུབ་མཐའི་ཁོངས་སུ་གཏོགས་པ་ཡིན་ལ་གྲུབ་མཐའ་འདི་ནི་དུས་རབས་བཅུ་གཉིས་པའི་ནང་བྱུང་བ་ཞིག་ཡིན་ཞིང་འབྲུག་པ་བཀའ་བརྒྱུད་འདི་ནི་བོད་ཀྱི་ཤར་ཕྱོགས་ནང་ཆེན་ཁོ་ན་ཙམ་མིན་པར་ཧི་མ་ལ་ཡའི་མཐའ་མཚམས་ས་ཁུལ་འབྲུག་ཡུལ་དང་ལ་དྭགས་ལ་ཧུལ་ཏེ་གར་ཤ་ཁུ་ནུ་སོགས་སུ་ཁྱབ་ཡོད་སྟབས་བཙུན་དགོན་འདིའི་བཙུན་མ་རྣམས་ནི་ས་ཁུལ་དེ་དག་ནས་ཡོང་བ་ཡིན་ལ་ང་ཚོ་ནི་འབྲུག་པ་བཀའ་བརྒྱུད་ཀྱི་ནང་ཆོས་སློབ་གཉེར་གྱི་མཐུན་རྐྱེན་དང་གོ་སྐབས་མཁོ་སྤྲོད་བྱེད་པའི་བཙུན་དགོན་གཅིག་པུ་དེ་ཡིན།

སྦི་སྦི་སི་གསར་ལས་ཁང་གིས་བལ་ཡང་གི་སྐོར་མཚམས་སྦྱོར་བྱས་པའི་ནང། ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་གསར་གཏོད་ཀྱི་བྱས་རྗེས་འཇོག་མཁན་བལ་ཡང་གིས་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་སྐྱེ་ཁམས་ཁོར་ཡུག་སྐོར་གྱི་ཉིན་ཐོ་འབྲི་བཞིན་ཡོད་པ་དང་ས་གནས་ཀྱི་སྐྱེ་དངོས་རིགས་དང་ཆུའི་འབྱུང་ཁུངས་ལ་འགྱུར་བ་ཐེབས་པའི་གནས་སྟངས་ལ་ལྟ་ཞིབ་དང་གནམ་གཤིས་དང་རྩི་ཤིང་གི་རིགས་ལ་ལྟ་ཞིབ་བྱེད་པ་བཅས་ཀྱི་ལས་དོན་སྒྲུབ་བཞིན་ཡོད་སྐོར་དང་ཁོ་མོའི་གནས་སྡོད་བྱེད་ཡུལ་བོད་མཐོ་སྒང་གི་མཚོ་སྔོན་ཞིང་ཆེན་མངའ་ཁུལ་དུ་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཐེབས་ཏེ་ཚ་དྲོད་ཇེ་ཆེར་ཕྱིན་པ་དང་འཁྱགས་རོམ་ཞུ་བ་བྱེ་ཐང་ཅན་དུ་འགྱུར་བ་སོགས་བྱུང་བཞིན་ཡོད་སྐོར་གསལ་འདོན་བྱས་འདུག་ལ་ད་དུང་མུ་མཐུད་ངོ་སྤྲོད་བྱས་པར་པད་ཡང་ལགས་ནི་གཙང་གསུམ་འབྱུང་ཁུངས་ཀྱི་བུད་མེད་ཁོར་ཡུག་སྲུང་སྐྱོབ་ཚོགས་པའི་དྲ་རྒྱ་ཞེས་པའི་ཚོགས་མི་དངོས་ཡིན་ཞིང་ཁོ་མོས་སྤྱི་ཚོགས་ཁྲོད་དུ་ཁོར་ཡུག་སྲུང་སྐྱོབ་དང་མཐུན་པའི་ཐོན་རྫས་འདག་རྫས་དང་ཁུག་མ་སོགས་བཟོ་སྐྲུན་ཚོང་འགྲེམས་བྱས་ཏེ་ས་གནས་ཀྱི་ཆུའི་ཐོན་ཁུངས་ལ་སྲུང་སྐྱོབ་དང་མི་གཞན་དག་ཀྱང་ཁོར་ཡུག་སྲུང་སྐྱོབ་ནང་མཉམ་ཞུགས་བྱ་རྒྱུར་སྐུལ་ལྕག་གཏོང་བ་སོགས་དོན་གཉེར་བྱེད་བཞིན་ཡོད་སྐོར་བཀོད་འདུག་ཡང་དྲ་རྒྱའི་བརྒྱུད་ལམ་ཁག་ཏུ་པའེ་ཡང་ལགས

བོད་དོན་དྲིལ་བསྒྲགས་དང་རྒྱབ་སྐྱོར་འཚོལ་སྒྲུབ་གཞུང་གི་གནད་ཡོད་མི་སྣ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་དབུ་ཁྲིད་ལ་མཇལ་འཕྲད་དེ་བཞིན་ས་གནས་བོད་མིར་གསུང་བཤད་སོགས་མཛད་འཕྲིན་ཁག་སྐྱོང་བཞིན་པ་རེད། བོད་མི་མང་སྤྱི་འཐུས་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་གིས India Foundation ཞེས་པའི་རྒྱ་གར་གྱི་ཉམས་ཞིབ་ལྟེ་གནས་ཁང་དུ་བཙན་བྱོལ་ནང་གི་དམངས་གཙོའི་འཕེལ་རིམ་སྐོར་གསུང་བཤད་གནང་ཡོད་གི། ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་འབྲེལ་ལས་ཁུངས་ཀྱིས་བསྐོངས་པའི་རྒྱལ་སྤྱིའི་ཆོས་དད་རང་དབང་དར་རྒྱས་འཕེལ་ཕྱོགས་དང་འབྲེལ་བའི་ལྷན་ཚོགས་སྐབས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཚོགས་ཟུར་དུ་ཚོགས་འདུ་ཞིག་བསྐོངས་ནས་ལྷོ་ཤར་ཨེ་ཤི་ཡ་ཁུལ་དུ་ཞི་བདེ་ཡོང་ཐབས་ལ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བསླབ་སྟོན་གལ་འགངས་ཆེན་པོ་ཡིན་པ་ནན་བརྗོད་གནང་ཡོད་གི། འཛམ་གླིང་གཉན་ནད་རེག་དུག་ཉིན་མོར་སྒང་ཐོག་ས་གནས་འཕྲོད་བསྟེན་ལས་ཁུངས་ཀྱིས་གཉན་ནད་རེག་དུག་སྐོར་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་རྒྱུག་དང་གཉན་ནད་རེག་དུག་དང་འབྲེལ་བའི་ཤེས་བྱ་འགྲན་བསྡུར་སོགས་གནང་ནས་སྲུང་བརྩི་ཞུས་ཡོད་གི།